ད་རེས་རྒྱ་ནག་གི་སྲིད་བློན་གཞོན་པ་དང་རྒྱ་ནག་དམར་ཤོག་ཚོགས་པའི་རྒྱལ་སྤྱིའི་འབྲེལ་ལམ་ལས་ཁུངས་ཀྱི་བློན་ཆེན་གཞོན་པ Sun Haiyan གྱིས་འགོ་ཁྲིད་དེ་རྒྱ་ནག་གི་གཞུང་འབྲེལ་མི་སྣ་ལྔ་ལས་གྲུབ་པའི་འཐུས་མིའི་ཚོགས་ཆུང་ཞིག་གིས་བལ་ཡུལ་གྱི་ནང་ལ་འདི་ཟླའི་ཚེས་ཉི་ཤུ་རྩ་དྲུག་ནས་རྩ་དགུ་བར་ཉིན་གྲངས་བཞིའི་རིང་ལ་ཕྱོགས་བསྐྱོད་བྱས་པ་དེའི་སྐབས་སུ། ཕྱི་ཚེས་ཉི་ཤུ་རྩ་བརྒྱད་གཟའ་ཉི་མའི་ཉིན་ཧ་ཅང་གནད་འགག་ཆེ་བའི་གྲོས་བསྡུར་གྱི་ལྷན་ཚོགས་ཤིག་བསྐོང་ཚོགས་བྱུང་ཡོད་པ་དེའི་ནང་ལ་བལ་ཡུལ་གྱི་གྲོས་ཚོགས་ནང་གི་སྲིད་དོན་ཚོགས་པ་ཆེ་བ་ཡོངས་རྫོགས་ནས་མཐོ་རིམ་རིམ་པ་གཉིས་པའི་མི་འཐུས་གཉིས་རེ་དང་གཞན་ཡང་འབྲེལ་ཡོད་མི་སྣ་ཁག་གཅིག་ཆེད་འཛོམས་བྱས་པའི་སྐབས་སུ་བལ་ཡུལ་དང་རྒྱ་ནག་དབར་གྱི་འབྲེལ་ལམ་གྱི་ཇུས་གཞིའི་ཐོག་ལ་གོ་བསྡུར་ཡིན་ཚུལ་གྱིས། དེར་འཛོམས་པའི་མི་འཐུས་རེ་རེ་ནས་དུས་ཡུན་སྐར་མ་ལྔ་རེའི་ནང་ལ་འབྲེལ་ཡོད་རྒྱལ་ཁབ་གཉིས་ཀྱི་འབྲེལ་ལམ་ཇེ་བཟང་གཏོང་ཕྱོགས་སྐོར་ལ་སྐད་ཆ་ཤོད་རྒྱུ་བྱས་ཡོད་འདུག། རྩ་བའི་དེའི་ནང་ལ་ཚང་མས་གཏམ་བཤད་བྱས་པ་བྱུང་མི་འདུག་ཀྱང། རྒྱ་ནག་གིས་འདུ་འཛོམས་དེའི་ཐོག་ལ་ཧ་ཅང་ཤུགས་དྲག་ཆེན་པོའི་སྒོ་ནས་གླེང་སྟེ། རྒྱ་ནག་དང་བལ་ཡུལ་གྱི་འབྲེལ་ལམ་ནི་ལོ་མང་པོ་ནས་བརྟན་པོར་བཙུགས་པའི་འབྲེལ་ལམ་ཞིག་ཡིན་ཞེས་དང། ཡིན་ན་ཡང་འབྲེལ་ལམ་དེར་ད་ཆ་རྒྱལ་ཁབ་འགའ་ཤས་ཀྱིས་རྒྱ་ནག་ལ་རྒོལ་བའི་ལས་དོན་བྱས་ཏེ་འབྲེལ་ལམ་དེར་གནོད་སྐྱོན་གཏོར་བཤིག་གཏོང་ཐབས་བྱེད་ཀྱི་འདུག་པས་དེར་བལ་ཡུལ་གྱི་འགོ་ཁྲིད་རྣམས་ནས་ཡིད་གཟབ་བྱེད་དགོས་ཀྱི་འདུག་ཅེས་ཉེན་བརྡ་བཏང་ཡོད་པ་དང། ཡང་རྒྱ་ནག་གི་དཔོན་རིགས Sun གྱིས། རྒྱལ་ཁབ་དེ་རིགས་ཀྱིས་ད་ཆ་ཕྱོགས་འབྲེལ་གྱི་མཐུན་ཚོགས་གསར་འཛུགས་བྱས་པ་སོགས་ལས་དོན་མང་པོ་ཞིག་བྱེད་ཀྱི་འདུག་ཅེས་བརྗོད་འདུག་ཡང་བལ་ཡུལ་དང་རྒྱ་ནག་གི་འབྲེལ་ལམ་ལ་གནོད་སྐྱོན་གཏོར་བཤིག་གཏོང་ཐབས་བྱེད་མཁན་འདི་ཡིན་ཟེར་རྒྱལ་ཁབ་ཀྱི་མིང་དངོས་སུ་བཏོན་མེད་ན་ཡང་རྒྱལ་ཁབ་དེ་ཚོའི་གྲས་སུ་ཨ་མི་རི་ཀ་དང་རྒྱ་གར་གཉིས་ཡོད་པ་སྐད་ཆའི་ཞོར་འཕྲོས་ལས་ཤེས་རྟོགས་བྱུང་ཡོད་པ་རེད། དེ་དང་ཕྱོགས་མཚུངས་རྒྱ་ནག་གི་དཔོན་རིགས་དེ་ཡིས་ཕྱིའི་རྒྱལ་ཁབ་ཁག་ཅིག་གིས་བལ་ཡུལ་དང་རྒྱ་ནག་དབར་གྱི་འབྲེལ་ལམ་དང། དེ་བཞིན་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་ལས་འཆར་དེ་བཞིན་རྒྱལ་ཁབ་གཞན་བུ་ལོན་བར་བཅུག་རྒྱུའི་ངན་གཤོམ་ཡིན་པ་སོགས་རྫུན་གཏམ་འཁྱོག་བཤད་འདྲ་མིན་སྣ་ཚོགས་ཤིག་ཆེད་དུ་མངགས་ནས་ཁྱབ་སྤེལ་བྱེད་ཀྱི་ཡོད་པ་དེ་དག་དངོས་འབྲེལ་བདེན་པ་ཆགས་ཀྱི་མིན་ལུགས་བརྗོད་པ་དང་སྦྲགས། བལ་ཡུལ་དང་རྒྱ་ནག་གཉིས་བར་གྲོས་འཆམ་བྱུང་བའི་ལས་གཞི་ཁག་ད་དུང་ཡང་མདུན་བསྐྱོད་བྱེད་མི་ཐུབ་པའི་རྒྱུ་རྐྱེན་ནི། Covid གཉན་རིམས་ཀྱི་རྒྱུ་མཚན་གཅིག་པུ་ཆགས་ཀྱི་མེད་ཅེས་སོགས་བརྗོད་ཡོད་པ་རེད། ཡང་འདུ་འཛོམས་དེའི་ཐོག་ལ་བལ་ཡུལ་ནང་གི་རྒྱ་ནག་གི་གཞུང་ཚབ་ཆེན་མོ Chen Song གིས། བལ་ཡུལ་དང་རྒྱ་ནག་གཉིས་ཀྱི་དབར། མཉམ་འབྲེལ་ཆེ་བའི་དཔལ་འབྱོར་གྱི་ལས་དོན་ཁག་གི་ཞིབ་ཕྲ་གསལ་སྟོན་བྱས་པ་དང་སྦྲགས། ད་ཆ་རྒྱ་ནག་ནི་ཧ་ཅང་འགྱུར་ལྡོག་ཆེ་བའི་ལས་གཞི་ཁག་གི་ནང་ལ་མ་རྩ་འཛུགས་འཇོག་བྱ་རྒྱུར་གྲ་སྒྲིག་ཨང་གསར་ཡོད་ཅེས་བརྗོད་འདུག་དེ་དང་ཕྱོགས་མཚུངས་གོང་དུ་ཞུས་པའི་རྒྱ་ནག་གི་མཐོ་རིམ་དཔོན་རིགས་སོན་གྱི་གྲོས་བསྡུར་ལྷན་ཚོགས་དེའི་སར། རྒྱལ་ཁབ་འགའ་ཤས་ཀྱིས་བལ་ཡུལ་དང་རྒྱ་ནག་གཉིས་ཀྱི་དབར། དབྱེན་དཀྲུག་བྱེད་ཐབས་བྱས་པའི་ཐོག་ནས་ཕན་ཚུན་གྱི་འབྲེལ་ལམ་ལ་གནོད་སྐྱོན་གཏོར་བཤིག་གཏོང་ཐབས་བྱེད་ཀྱི་ཡོད་པ་དང་དུས་མཚུངས། ཧ་ཅང་ཐབས་མཁས་ཀྱི་སྒོ་ནས་བལ་ཡུལ་གྱི་འགོ་ཁྲིད་ཚོས་ཨ་མི་རི་ཀ་བ་དང་དེ་བཞིན་རྒྱ་གར་བ་དང་འབྲེལ་ལམ་ཉེ་པོ་འཇོག་རྒྱུར་གཡོལ་དགོས་པའི་སྐུལ་མ་བྱས་སོང་ཞེས་བལ་ཡུལ་གྱི་མའོའི་ལྟ་འཛིན་པ་དམར་ཤོག་ཚོགས་པའི་འགོ་ཁྲིད་དེ་ཡིས་གསར་འགོད་པར་བརྗོད་ཡོད་པ་རེད། ཡང་མི་དེ་ཡིས་ཁ་སྣོན་དུ་བརྗོད་ཡག་ལ། གནས་ཚུལ་འདི་རིགས་ནི་དེ་སྔ་ཡིན་ན་འགོ་ཁྲིད་ནང་ཁུལ་གྱི་ཚོགས་འཛོམས་ཐོག་ལ་བརྗོད་མྱོང་ཡོད་ན་ཡང། ད་རེས་ནང་བཞིན་མང་ཚོགས་ཀྱི་ཐོག་ལ་བརྗོད་མྱོང་ཡོད་མ་རེད་ཅེས་གསལ་སྟོན་བྱས་འདུག་ཡང་གྲོས་བསྡུར་ཚོགས་འཛོམས་དེའི་ཐོག་གཏམ་བཤད་བྱེད་མཁན་བལ་ཡུལ་གྱི་དཔོན་རིགས་དེ་ཚོའི་ཁྲོད་ནས་དམར་ཤོག་ཚོགས་པའི་གྲས United Marxist Leninist ཅེས་པ་དེའི་སྤྱི་ཁྱབ་དྲུང་ཆེ Shankar Pokhrel ཡིས་མ་གཏོགས། དེ་འཕྲོས་ཀྱི་བལ་ཡུལ་གྱི་འགོ་ཁྲིད་སུས་ཀྱང་རྒྱ་ནག་གི་དཔོན་རིགས་དེས་གླེང་པའི་བརྗོད་གཞིའི་ཐོག་ལ་གཏམ་བཤད་གང་ཡང་བྱས་མེད་པའི་གནས་ཚུལ་ཐོན་འདུག་དེ་བཞིན་གནས་ཚུལ་ཐོན་པའི་གཞན་ལ་གཞིགས་ན། ད་རེས་རྒྱ་ནག་དམར་ཤོག་ཚོགས་པའི་རྒྱལ་སྤྱིའི་འབྲེལ་ལམ་ལས་ཁུངས་ཀྱི་འགོ་འཛིན་གཞོན་པ Sun Haiyan གྱིས་འགོ་ཁྲིད་པའི་འཐུས་མི་དེ་ཚོ་ནི། བལ་ཡུལ་གྱི་དམར་ཤོག་ཚོགས་པ་ཅེས་པའི་མའོའི་བསྟི་གནས་ཁང་གིས་མགྲོན་འབོད་བྱས་པའི་ཐོག་ལ་བལ་ཡུལ་ལ་སླེབས་ཡོད་པ་དང། ད་རེས་འཐུས་མི་དེ་ཡིས། བལ་ཡུལ་གྱི་སྲིད་བློན་དང་གཞན་ཡང་སྲིད་དོན་ཚོགས་པ་ཆེ་ཁག་གི་འགོ་ཁྲིད་དང་ཚོང་པ་དང་མ་རྩ་འཛུགས་འཇོག་པ་དང་གནད་ཡོད་མི་སྣ་གཞན་བཅས་མང་པོ་ཞིག་དང་ཐུག་འཕྲད་བྱས་ཡོད་འདུག་གནས་ཚུལ་འདི་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་མཁན་པད་མ་བདེ་ཆེན་ཡིན།